ཡང་ཁོ་ལ་ག་འདྲ་ཞིག་དགོས་ཀྱི་འདུག་ཟེར་ན། ཚད་མ་གང་དང་གང་ཡིན་ན་ཡང་རེད། ཚད་མ་གང་དང་གང་ཡིན་ན་ཡང་ཁོའི་ནུས་པ་མ་ཉམས་པར་གང་ཟག་དེའི་རྒྱུད་ལ་ཡོད་པ་དེའི་ཚེ་ན། ཚད་མ་དེ་གི་ལོག་ཕྱོགས་དེ་ནི་ཁོ་སྐྱེ་བའི་གོ་སྐབས་བཅོམ་ཐུབ་མཁན་ཞིག་བྱུང་ན། དེ་ནི་ལོག་ཕྱོགས་དེ་ལོག་ཤེས་བློ་རྒྱབ་ལོག་བསྡད་མཁན་བློ་ལོག་ཕྱོགས་ཁོ་དང་ཚད་མ་གཉིས་པོ་དེ་དེ་ནི་གཅིག་དངོས་སུ་གནོད་བྱ་དང་གཅིག་དངོས་སུ་གནོད་བྱེད་ལ་འགྲོ་བ་རེད། ལབ་དགོས་པ་རེད། ད་ཚད་མ་དེ་གི་བྱེད་པ་མ་ཉམས་པ་ཡོད་ན་ཡང།

དངོས་ཀྱི་གནོད་བྱ་སྒྲོ་འདོགས་དངོས་སུ་སྐྱེ་བའི་གོ་སྐབས་བཅོམ་པ་ཡིན་གྱི་ཟེར་བའང་ངེས་ཤེས་ཡོད་དུས་སྒྲོ་འདོགས་དངོས་སུ་མེད་པ་དང་ནི་སྟོང་ཉིད་ཅན་མི་འགྱུར་ཞེས་སྒྲ་འདིའི་གཤམ་དེ་ནི་ཡང་ན། འོ་ན་གར་བྱེད་ས། འོ་སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་ཚད་མའི་བྱེད་པ་མ་ཉམས་ན་སྒྲ་རྟག་འཛིན་སྒྲོ་འདོགས་ལྷན་ཅིག་སྐྱེ་བའི་གོ་སྐབས་བཅོམ་མ་བྱུང་སྐྱེས་ན་ནི་གནོད་བྱ་གནོད་བྱེད་ཉམས་ལ། མི་སྐྱེ་ན་ནི་མངོན་སུམ་ནས་མཐོང་ལམ་གྱི་རྗེས་སུ་སྒོམ་ལམ་གོམས་པ་དུ་གྱུར་མི་ཞེ་ན། ད་རང་ལུགས་ལན་དེ་ལ།